རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི་རེ་ཌི་ཡོ་ནང་ནས་མི་མང།

གི་དོན་ལ་མང་པོ་ཧ་གོ་ཡོད་པ་རེད། མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི

ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་སའི་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་སའི་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number གཅིག་ཀླད་ཀོར་གཉིས་བདུན་དགུ Kathmandu Nepal། ལས་རིམ་སྐལ་ས་ཡི་བ་ཐེངས་གཅིག་གསན་རོགས་གནང།

གྲུ་བོའི་སྐབས་ལ་ཁྱོད་ཀྱིས་རོགས་རམ་གནང་སྟེ་འཛམ་བུའི་གླིང་ལ་ཡོད་པའི་གི་ཚང་མ་སེམས་ཅན་ཐམས་ཅད་ལ་ཁྱོད་ཀྱིས་སྐྱོབ་རོགས་དང་མགོན་རོགས་གནང་རོགས་གནང་བྱས་དེ་ལ་ཡོད་པའི་གི་སྐྱོ་མོ་དང་མི་ཚང་མ་ལ་ཁྱོད་ཀྱིས་རོགས་རམ་གནང་རོགས་བྱས་ཨ་མེན། ད་མི་མང་ལྷན་རྒྱས་རྣམ་པ་ཚོ། ང་དེ་རིང་ཡབ་ཡེ་ཤུ་གིས། ཁོང་ཚོ་ག་ནས་ས་ཆ་ལ་ཁོང་གིས་མཚམས་སྒྲུབ་པ་བརྒྱབ་པ་རེད་དེ་མཚམས་སྒྲུབ་པ་བརྒྱབ་མཁན་གྱི་དོན་ལ་ཁོང་ག་འདྲ་བྱས་ནས་བརྒྱབ་པ་འདུག་དེ་ལ་ཁྱེད་ཚོ་མི་མང་ཚང་མ་གིས་ཡང་གསན་འཇོག་རོགས་གནང་ཅེས་ཁོང་གིས་མཚམས་བརྒྱབ་ནས་ཁོང་ཚོ་ཡང་ལས་ཀ་མང་པོ་བྱས་པ་རེད་སངས་རྒྱས་ཀྱི་ཐོག་ལ་དཀོན་མཆོག་གི་བཀའ་བསྩལ་པ་འདི་འཛམ་བུ་གླིང་ལ་ལས་ཀ་མང་པོ་བྱས་པ་རེད་དེའི་དུས་ཚོད་ནས་ག་འདྲ་བྱས་ནས་བྱས་ཡོད་པ་འདི་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གྱི་ཡིན་ནོ་ཅི། སྐར་མའི་ནང་ནས་ས་ལ་གཟིགས་པའི་གི་མི་ཤེས་རབ་ཅན་གྱིས་མ་རི་ཡ་མ་དང་ཡོ་སེབ་མཇལ་བ་རེད། ཁོང་ཚོ་ཡང་མཚན་ཅན་གྱི་སྐར་མ་ཡི་རྗེས་ལ་ཉི་མ་མང་པོའི་གི་ཕེབས་པ་རེད་སྔོན་མ་ཁོང་ཚོ་ལ་སྐད

ཧེམ་ལ་འཁྲུངས་ཀྱི་རེད་ཅེས་ཁོང་ཚོ་ཞུས་པ་རེད། ཡང་བསྐྱར་ཁོང་ཚོ་སྐར་མའི་རྗེས་ལ་ཕྱིན་པ་རེད། སྐར་མ་འདི་བེད་ལེ་ཧེམ་གྱི་ཐོག་ལ་བཀག་པ་རེད་ཁོང་ཚོས་དགའ་པོ་ཡི་ངོས་ནས་ཡེ་ཤུ་ལ་ཆུ་དྲི་ཞིམ་དང་གསེར།

ཡེ་རུ་ཤ་ལ་མ་གྱི་བྱང་ཕྱོགས་སུ་ཡོད་པའི་གྲོང་ཚོ་ཆུང་ཆུང་ན་ཛ་ར་ཐི་ཡི་ནང་ཁོང་འཚར་འཚར་པ་རེད། ཡཱ་བཱ་ཡེ་ཤུ་གི་མདུན་ནས་འདི་རེ་ཡོ་སེབ་ཀྱི་ཤིང་བཟོ་ཡི་ཚོང་ཁང་ནང་ལ་རོགས་པ་བྱེད་ཀྱི་ཡོད་པ་རེད། ཁོང་དགུང་ལོ་བཅུ་གཉིས། སུ་ཕྱིན་པ་རེད་ཕེབས་དུས་ཀྱི་མི་བསམ་བློ་ཆེ་ཤོས་ཅིག་གི་མཉམ་དུ་བཀའ་མོལ་གསུངས་པ་རེད། ཁོང་ཚོ་ཁོང་གི་མཁྱེན་པ་ལ་ཧང་སངས་པ་རེད། ཁོང་ཚོ་གིས་འདི་གསུངས་པའི་བཀའ་ལ་འདི་མི་མང་ཚང་མ་ཡང་ཡ་མཚན་གྱིས་ཞུས་པ་ཡིན་པ་རེད་ཨོ་འདི་ཆུང་ཆུང་བེ་རྫིག་གིས་འདིའི་བསམ་བློ་བཏང་ཡིན་ཁ་དེ་ག་རེ་རེད་འདི་དཀོན་མཆོག་མ་རེད་ཡ།

སྤྲོད་པའི་གི་ཕྱིར་དུ་ཁོང་གིས་སྲས་གཅིག་པོ་འཛམ་བུ་གླིང་ལ་གནང་བ་ཡིན་པ་རེད་ཟེར་ཏེ་གསུངས་གནང་བ་ཡིན། ཡེ་ཤུ་བླ་ན་མེད་པའི་དཀོན་མཆོག་གི་སྐོར་ལ་གསུངས་པ་མ་ཟད་བླ་ན་མེད་པའི་དཀོན་མཆོག་གི་ནུས་པའི་གི་རྫུ་འཕྲུལ་མང་པོ།

ཁོ་ཚོ་མཚོ་ལ་དིམ་ནས་ཤི་མི་རེད་ཁོ་ཚོ་བསམ་པ་ཡིན་པ་རེད། ཡེ་ཤུ་གིས་རླུང་འཚུབ་པ་དང་རྦ་རླབས་ཆེ་རྣམས་ཚོ་ལ་ཞི་འཇམ་གྱི་བཀའ་གནང་ནས་ཁ་ཁར།

པ་ལ་ཕེབས་པ་དང། ཁོང་གིས་མི་ཁ་ཤས་ཀྱིས་རོ་ཞིག་རོ་ཁང་ལ་འཁྱེར་གྱི་ཡོད་པ་མཐོང་པ་རེད། ཁྱོ་ག་གྲོངས་པའི་གི་སྐྱེ་དམན་གྱི་བུ་གཅིག་ཡོད། པོ་འདི་ཡང་གྲོངས་པ་ལ་ཡེ་ཤུ་གིས་ཁོང་གི་པང་པང་ལེབ་དེ་ལ་ཕྱག་ཐུག་ནས་གསུངས་པ། མི་གནོན་མི་གཞོན་གཞོན་མི་ཚེ་ལོག་ཤོག། བུ་འདི་ལམ་སང་ཡང།

ཡར་ལོངས། ལམ་སང་བུ་མོ་ཡར་མཆོ་མཆོངས་ནས་ཕར་ཚུར་གོམ་པ་སྤོས་པ་རེད། ཉིན་གཅིག་ཡེ་ཤུ་གིས་མི་ལྔ་སྟོང་ལྷག་ཙམ་ལ་བླ་ན་མེད་པའི་གི་དཀོན་མཆོག་གི་སྐོར་ལ་ཆོས་གསུང་གི་ཡོད་པ་རེད།

ངས་ལས་རིམ་དང་ཁོ་ཚོའི་གི་འགྲོ་སྟངས་དང་ཁོ་ཚོའི་གི་བྱེད་པའི་ཚིག་ཚད་དེ་ངས་ཁྱོད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་བ་རེད་དེ་རིང་གི་འདི་རེ་སྤྲོ་ནས་དུས་ཚོད་དེ་རྫོགས་སོང། ད་ཡབ་ཡེ་ཤུ་གི་དོན་ལ་ཁྱོད་ཚོ་མི་མང་ཚང་མ་ཕེབས་གནང་ཟིན་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ང་ཡང་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས་སང་ཉིན་ཡང་དེའི་གི་དུས་ཚོད་ལ་འོ་རང་ཚང་མ་ཡ། མཇལ་གྱི་རེད་དེ་རིང་གི་ཐོག་ནས་ཁྱེད་ཚོ་མི་མང་ཚང་མ་ལ་གུང་སངས་ཞུ་གི་ཡིན་ཐུགས་རྗེ་ཆེ། ཨ་ས་གའི་བར་ནས་རེ་གྲུ་ཚོགས་པའི་གི་མི་མང་ཚང་མ་ལ་གུང་སངས་ཅིག་ཞུ་གི་ཡིན། ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་བཀྲ་ཤིས་བདེ་ལེགས་ཨ་མེན།

ཏེ་ར་ལ་རྒྱ་ལ་འགྲོ་གོ་གོ་ཡི་དོན་བཞིན་རང་གི་ཧ་གོ་གོ་ངོ་འདི་མི་ཏེ་ར་ལ་རྨ་གོ་གོ་ཡི་དོན་བཞིན། ཡེ་ཤུ་གི་ཚུལ་ཁྲིམས་དེ་ཡིན་པ་ནོ། ཡབ་ཡེ་ཤུ་གི་དོན་དེ་དེ་ཡིན་པ་ནོ་འགྲོ་སྟངས་དེ་དེ་ཡིན་པ་ནོ་སྡོད་སྟངས་དེ་དེ་ཡིན་པ་ནོ་སྨྲས་ཏེ་འོ་རང་གི་མི་ཏེ་རའི་ཚང་མ་ལ་རྨ་གོ་གོ་གོ་ཡི།

ཡབ་ཡེ་ཤུ་གི་ཚུལ་ཁྲིམས་ཀྱི་དོན་དག་དེ་འདིའི་ཁྱབ་བསྒྲགས་དེ་མི་མང་ཚང་མ་ལ་གནང་དགོས་ན་དེ་ནི་ཁོ་ཚོ་ནམ་བས་ན་ཐང་ཅིག་འདི་རྒྱབ་ལ་སླེབས་དགོས་འདུག་ཅེས་འོ་འོ་འདི་སླེབས་ཆེད་ཀྱི་འགྲོ་སྟངས་ཀྱི་དོན་དག་ཅིག་དེ་ཡིན་པ་ཡིན་མེད་དེ་ང་མི་འཛབ་མི་མང་ཚང་མས་གི་ལའི་ལ་འདི་ཞུ་གི་ཡིན་འདུག་ཅེས་ཁྱེད་ཚོ་མི་མང་ཚང་མ་འདི་བཀའ་སློབ་དེ་ཉན་གནང་ཟིན་ད་རུང་སང་ཉིན་དུས་ཚོད་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་རོགས་གནང་ཡང་ང་དེ་རིང་གི་དེའི་དུས་ཚོད་ལ་ཁྱེད་ཚོ་མི་མང་ཚང་མ་ལ་འོར་ཆེ་ཐུགས་རྗེ་ཆེ་ཞུ་གི་ཡིན་སང་ཉིན་འདི་གི་དོན་ལ་རང་ཁྱེད་ཚོ་མི་མང་ཕེབས་ཀི་ཡིན་པ་སྨྲས་ཏེ་ངས་ཡིད་ཆེས་ལེན་ནས་ལེན་གི་ཡིན་ནོ་ཞེས།

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་དམངས་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།